གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་བའི་ཚེས་བདུན་ནི་རེས་གཟའ་སྤེན་པ་རེད། བྱས་ན་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ལྕང་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཀོ་ལོམ་བི་ཡ་གི་ནང་གོ་ལ་ཧྲིལ་བོའི་སྟེང་བོད་མཐོ་སྒང་གི་གལ་གནད་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པ་གི་ཐད། ཡུ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་ཇུས་ཟིག་འཛིན་ཆེད་ཁོ་ཚོས་འབད་བརྩོན་བྱེད་རྒྱུ་གལ་ཆེན་དུ་མཐོང་གི་ཡོད་ཅེས། འཇར་མན་དང་ཨོ་སི་ཁྲུ་རི་ཡ་གི་གྲོས་ཚོགས་འཐུས་མི་ཁག་ཅིག་གིས་བཞུགས་སྒར་དུ་གཟིགས་སྐོར་དང་འབྲེལ་འགྲེལ་བརྗོད་གནང་སོང། ད་མཐའ་མ་དེར་འབྲེལ་ཡོད་ཞིབ་འཇུག་ལས་དེང་སྐབས་འཛམ་གླིང་གི་ཡུལ་གྲུ་ཁག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པར་སྔོན་ལ་དེ་རིང་གི་གསར་འགྱུར་བཤད་རྒྱུས། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཀོ་ལོམ་པི་ཡ་རྒྱལ་ཁབ་ནང་གོ་ལ་ཧྲིལ་བོའི་སྟེང་བོད་མཐོ་སྒང་གི་གལ་གནད་ཅེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་འདུག་ཟླ་བ་འདིའི་ཚེས་དྲུག་ཉིན་ཀོ་ལོམ་པི་ཡ་གི་རིག་གཞུང་འཕྲོད་བསྟེན་གཅེས་སྐྱོང་གཙུག་ལག་སློབ་གྲྭ་ཆེན་མོ་རུ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གོ་ལ་ཧྲིལ་བོའི་སྟེང་བོད་མཐོ་སྒང་གི་གལ་གནད་ཅེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་ཡོད་པ་རེད། སྲིད་སྐྱོང་མཆོག་ནས་བོད་ཀྱི་རིག་གཞུང་དང་སྐད་ཡིག་དེ་བཞིན་བོད་འདི་འཛམ་གླིང་ཡང་རྩེར་གནས་པ་དང་ཨེ་ཞི་ཡའི་ཆུ་མཛོད་ཡང་ཡིན་པ་འཛམ་གླིང་གིས་ངོས་འཛིན་བྱེད་ཀྱི་ཡོད་པ་སོགས་ཀྱི་ཐད་ལ་ངོ་སྤྲོད་གནང་སྟེ་དེའི་རྗེས་སུ་དྲི་བ་དྲིས་ལན་གྱི་ལས་རིམ་ནང ྋགོང་ས་མཆོག་གི་བཀའ་དྲིན་དང་མཛད་འཕྲིན་ངོ་སྤྲོད་དང་འབྲེལ་བོད་མིའི་སྒྲིག་འཛུགས་ཀྱི་དམིགས་ཡུལ་དང་དེ་བཞིན་བོད་ཀྱི་ཁོར་ཡུག་དང་སྐད་ཡིག་དེ་བཞིན་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་དང་མི་རིགས་མཉམ་བསྲེས་དང་གསང་བའི་རྟོག་ཞིབ་ཀྱི་སྲིད་ཇུས་འདྲ་མིན་ལག་བསྟར་འོག་བོད་མི་མང་པོས་དཀའ་སྡུག་མྱོང་བཞིན་ཡོད་པ་སོགས་ཀྱི

དེང་སང་གི་དུས་སུ་འཛམ་གླིང་ནང་རིག་གནས་སྣ་མང་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་དམིགས་ཡུལ་ནི་རྒྱ་ནག་རིགས་གཅིག་གཞུང་གཅིག་དང་རིག་གཞུང་གཅིག་ཅེས་པའི་ལྟ་བ་འཛིན་གྱི་ཡོད་པ་དེ་ནི་ཡུན་རིང་གནས་གི་མ་རེད་ཅེས་འགྲེལ་བརྗོད་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཚེས་ལྔ་ཉིན་ཨེལ་སྦེ་ཁོ་རུ་གཙུག་ལག་སློབ་གཉེར་ཁང་ནས་བཅར་འདྲི་ལས་རིམ་ཞིག་གོ་སྒྲིག་བྱས་པ་དེར་མཉམ་ཞུགས་གནང་ཡོད་པ་དང་ཕྱི་དྲོར་བསམ་མཛོད་ལྟེ་གནས་ཁང་གི་འགན་འཛིན་དང་ཚོགས་མི་ལྷན་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་ཛ་དྲག་གནས་སྟངས་དང་དེའི་ཤུགས་རྐྱེན་བོད་ཀྱི་ངོ་བོ་དང་རིག་གཞུང་ལ་སོགས་པའི་གནད་དོན་གྱི་སྐོར་ར་བགྲོ་གླེང་གནང་ཡོད་པ་རེད། རྒྱ་ནག་གཞུང་གིས་ཚུལ་ཁྲིམས་ལགས་སུ་ལོ་གཉིས་ཀྱི་ཁྲིམས་ཐག་བཅད་པའི་རྗེས་སུ་མུ་མཐུད་དུ་ནང་མི་ཉེ་འབྲེལ་ཚོར་དམ་དྲག་བྱེད་བཞིན་ཡོད་འདུག་རྒྱ་ནག་གཞུང་གིས་ད་ལོའི་ཕྱི་ཟླ་གཉིས་པའི་ནང་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་འཛིན་བཟུང་གིས ྋགོང་ས་མཆོག་གི་སྐུ་པར་ཉར་བ་དང་ཁ་བྲལ་བར་ངན་འབྲེལ་བྱས་པའི་ཉེས་མིང་འོག་ད་ལོའི་ཕྱི་ཟླ་བཞི་པའི་ནང་རྔ་བ་ཁུལ་མི་དམངས་ཁྲིམས་ཁང་ཟེར་བས་ལོ་གཉིས་ཀྱི་ཁྲིམས་ཐག་གསང་བའི་ངང་བཅད་ཡོད་པ་དང་ད་ལྟའི་ཆར་མུ་མཐུད་ཁོང་གི་ནང་མི་གཉེན་ཉེ་ཚོར་ཁོང་དང་ཐུག་འཕྲད་གང་ཡང་བྱེད་དུ་བཅུག་མེད་པ་མ་ཟད་ནང་མི་ཚོ་དང་སློབ་གྲོགས་ཚོར་ཚུལ་ཁྲིམས་དང་འབྲེལ་བ་ཡོད་པའི་པར་རིས་དང་གནས་ཚུལ་རིགས་སྤྱི་ཚོགས་དྲ་ལམ་ནང་བརྒྱུད་སྐུར་དང་གླེང་སློང་རིགས་གང་ཡང་བྱེད་མི་ཆོག་པའི་དམ་དྲག་བྱེད་བཞིན་ཡོད་པ་བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། བདེ་འཇགས་ཀྱི་ཆེད་དུ་མིང་འབོད་མ་བྱས་པའི་གོང་ཞུས་བོད་ནང་གི་བོད་མི་ཞིག་ནས་མུ་མཐུད་དུ་བརྗོད་ན་ཚུལ་ཁྲིམས་ལགས་ནི་བོད་རྒྱ་དབྱིན་གསུམ་སྐད་ཡིག་ལ་བྱང་ཆ་ཡོད་པའི་ན་གཞོན་ཞིག་ཡིན་པ་དང་ཁོང་གིས་དེ་སྔ་བོད་དོན་དང་འབྲེལ་བའི་གནས་ཚུལ་དང་དབུ་མའི་ལམ་དང་འབྲེལ་བའི་གནས་ཚུལ་སོགས་དྲ་ལམ་དུ་བརྒྱུད་སྤེལ་བྱས་པའི་རྐྱེན་གྱིས་རྒྱ་ནག་གཞུང་གིས་ཁོང་དོགས་ཟོན་བྱ་ཡུལ་དུ་གྱུར་ཡོད་པ་རེད་ལ། ཁོང་གིས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་ནག་གི་དམ་དྲག་སྲིད་ཇུས་འོག་ཏུ་བོད་ནང་གི་བོད་སྐད་ཡིག་གནས་བབ་སྐྱོ་བོ་ཡིན་པ་དང་བོད་སྐད་ཡིག་ཆེད་སྦྱོང་གི་སློབ་མ་མང་བོ་སློབ་མཐར་ཕྱིན་རྗེས་མདུན་ལམ་གང་ཡང་མེད་པའི་བསམ་ཚུལ་སོགས་བྲིས་ཡོད་པའི་སྐོར་བརྗོད་འདུག་རྒྱ་ནག་གཞུང་གིས་ཚུལ་ཁྲིམས་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བདུན་པའི་ནང་གོང་ས་མཆོག་གི་སྐུ་པར་ཞིག་དྲ་ལམ་དུ་སྤེལ་བའི་རྐྱེན་བྱས་ཏེ་འཛིན་བཟུང་འབོད་འགུག་གིས་འདྲི་རྩད་དང་ཁ་པར་སྔོག་བཤེར་སྐབས་སུ་གོང་ས་མཆོག་གི་སྐུ་པར་ཉར་ཡོད་པའི་རྐྱེན་བྱས་ཏེ་དུས་ཡུན་ཟླ་བ་གཉིས་རིང་བཀག་ཉར་གྱིས་ལོ་དེའི་ཕྱི་ཟླ་དགུ་བའི་ནང་གློད་བཀྲོལ་ཐོབ་ཡོད་ཀྱང་རྗེས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བསྐྱར་དུ་ཁ་བྲལ་བར་ངན་འབྲེལ་བྱས་ཡོད་པའི་སྐོར་བརྗོད་ནས་འཛིན་བཟུང་གིས་ལོ་གཉིས་ཀྱི་ཁྲིམས་ཐག་བཅད་ཡོད་པ་རེད། རྒྱ་ནག་གཞུང་གིས་ཁོང་འཛིན་བཟུང་དང་འབྲེལ་ཁོང་གི་སྐད་འཕྲིན་དང་སྤྱི་ཚོགས་དྲ་ལམ་ནང་གནས་ཚུལ་འགོད་སྤེལ་བྱས་པ་རིགས་ཚང་མ་ནག་བསུབ་བཏང་བ་སོགས་བྱས་ཏེ་ཁོང་དང་འབྲེལ་བ་ཡོད་པའི་གནས་ཚུལ་དང་པར་རིས་གང་ཡང་དྲ་ལམ་དུ་མེད་པ་བཟོས་འདུག། བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་རྔ་བ་ཁུལ་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་དང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་ནས་བོད་ཀྱི་རྩོམ་རིག་ཐོག་སློབ་མཐར་སོན་རྗེས་ས་གནས་ཁག་ཅིག་ཏུ་དབྱིན་ཇིའི་སྐད་ཡིག་ཐོག་ལོ་ཤས་རིང་སློབ་གཉེར་གནང་ཡོད་པ་དང་རྗེས་སུ་ཕ་ཡུལ་དུ་ལོག་སྟེ་གཞུང་གི་ལས་ཀ་རིགས་མ་བྱས་པར་སྒེར་ངོས་ནས་ཚོང་ལས་གཉེར་ནས་བསྡད་ཡོད་པ་རེད་ཁོང་གི་ཨ་ཕའི་མིང་ལ་ཨ་སྤེན་དང་ཨ་མའི་མིང་ལ་ཨ་ཁོ་མ་ཡིན་པ་རེད། མི་ལོ་བཅུ་གཅིག་གི་རྗེས་སུ་བོད་མི་ལུས་རྩལ་བ་ཆོས་དབྱངས་སྐྱིད་ལགས་སུ་ལོན་ཌོན་ཨོ་ལིམ་ཕིག་གི་གསེར་གྱི་རྟགས་མ་རྗེས་སུ་ཁ་གསབ་གནང་བས་ཁོང་མོ་ནི་ལོ་རྒྱུས་ཐོག་ཨོ་ལིམ་ཕིག་གི་གསེར་གྱི་རྟགས་མ་ལེན་མཁན་བོད་མི་ཐོག་མ་དེ་ཆགས་ཡོད་པ་རེད། བོད་ཀྱི་བུད་མེད་འདུར་རྒྱུག་ལུས་རྩལ་བ་ཆོས་དབྱངས་སྐྱིད་ལགས་ཀྱིས་ཨེ་ཞི་ཡའི་ཕོ་མོ་མཉམ་ཞུགས་ཀྱི་འདུར་རྒྱུག་འགྲན་བསྡུར་ཁྲོད་གསེར་གྱི་རྟགས་མ་བླངས་ཡོད་པ་དང་དེ་བཞིན་དེ་སྔོན་ཨོ་ལིམ་ཕིག་གི་བུད་མེད་འདུར་རྒྱུག་འགྲན་བསྡུར་ནང་གསེར་གྱི་རྟགས་མ་དེ་ཡང་ཁོང་མོ་ལ་གསབ་སྤྲོད་བྱས་ནས་གསེར་གྱི་རྟགས་མ་གཉིས་དུས་གཅིག་ལ་ཐོབ་ཡོད་པ་རེད། བོད་ཀྱི་བུད་མེད་འདུར་རྒྱུག་ལུས་རྩལ་བ་ཆོས་དབྱངས་སྐྱིད་ལགས་ཀྱིས་ཕྱི་ཟླ་བཅུ་བའི་ཚེས་བཞི་ཉིན་རྒྱ་ནག་ཧང་ཀྲོའུ་གྲོང་ཁྱེར་ནང་འཚོགས་བཞིན་པའི་ཨེ་ཞི་ཡའི་ལུས་རྩལ་འགྲན་བསྡུར་གྱི་སྤྱི་ལེ་སུམ་ཅུ་སོ་ལྔ་གི་ཕོ་མོ་མཉམ་ཞུགས་ཀྱི་འདུར་རྒྱུག་འགྲན་བསྡུར་ཁྲོད་ཨང་དང་པོ་གི་གསེར་གྱི་རྟགས་མ་བླངས་པ་དང་དེ་དང་མཉམ་དུ་ཚེས་ལྔ་ཉིན་གྱི་དགོང་མོར་ཨེ་ཞི་ཡའི་ལུས་རྩལ་འགྲན་བསྡུར་མཇུག་སྒྲིལ་སྐབས་ཆོས་དབྱངས་སྐྱིད་ལགས་སུ་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་ལོན་ཌོན་རྒྱལ་སྤྱིའི་ཨོ་ལིམ་ཕིག་གི་རྩེད་འགྲན་སྐབས

དེ་ལྟར་ཁོ་མོ་ནི་ཨེ་ཤི་ཡའི་ལུས་རྩལ་འགྲན་ཚོགས་དང་ཨོ་ལིམ་ཕིག་གི་ལུས་རྩལ་འགྲན་ཚོགས་གཉིས་ཀྱི་ནང་གསེར་གྱི་རྟགས་མ་དུས་གཅིག་ལ་རག་པའི་ལུས་རྩལ་པ་དེ་ཆགས་ཡོད་པ་དང་ལོ་རྒྱུས་སྟེང་ཨོ་ལིམ་ཕིག་གི་གསེར་གྱི་རྟགས་མ་ལེན་མཁན་བོད་མི་ཐོག་མ་དེ་ཡང་ཆགས་ཡོད་པ་རེད། ཆོས་དབྱངས་སྐྱིད་ལགས་སུ་གསར་འགོད་པ་ཞིག་གིས་རྟགས་མ་དེ་ལེན་སྐབས་ཁྱེད་ངུ་དོན་གང་ཡིན་ནམ་ཞེས་འདྲི་སྐབས་ཁོ་མོས་རྟགས་མ་ལེན་སྐབས་མིག་ཆུ་དབང་མེད་དུ་ཤོར་བ་ནི་དགའ་བས་ངུས་པ་མིན་པར་གསེར་གྱི་རྟགས་མ་འདི་སྤྲོད་རྒྱུའི་དུས་ཚོད་ཧ་ཅང་ཕྱི་དྲགས་པ་དེར་ཁོ་མོ་བློ་ཕམ་སྐྱེས་སོང་ཞེས་བརྗོད་ཡོད་པ་རེད། ཆོས་དབྱངས་སྐྱིད་ལགས་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ལོར་མཚོ་སྔོན་ཞིང་ཆེན་མཚོ་བྱང་བོད་རིགས་རང་སྐྱོང་ཁུལ་མདའ་བཞིའམ་ཧེ་ཡན་རྫོང་དབལ་འཇོག་ཡུལ་ཚོའི་བོད་རིགས་འབྲོག་ཁྱིམ་དཀྱུས་མ་ཞིག་ཏུ་སྐྱེས་ཤིང་རྒྱལ་སྤྱིའི་ཨོ་ལིམ་ཕིག་གི་རྩེད་འགྲན་སྟེང་གསེར་གྱི་རྟགས་མ་ལེན་མཁན་གྱི་བོད་མི་ཐོག་མ་དེ་ཡིན་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པའི་ཐད་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་ཇུས་ཤིག་འཛིན་ཆེད་ཁོང་ཚོས་འབད་བརྩོན་བྱེད་རྒྱུ་གལ་ཆེན་པོར་མཐོང་གི་ཡོད་ཅེས་འཇར་མན་དང་ཨོསི་ཀྲི་རི་ཡའི་གྲོས་ཚོགས་འཐུས་མི་ཁག་ཅིག་གིས་བཞུགས་སྒར་དུ་གཟིགས་སྐོར་དང་འབྲེལ་འགྲེལ་བརྗོད་གནང་ཡོད་པའི་ཐད་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བར་གསན་རོགས་གནང།
འཇར་མན་དང་ཨོ་སི་ཁྲུ་རི་ཡ་གི་གྲོས་ཚོགས་འཐུས་མི་དྲུག་བཞུགས་སྒར་རྡ་རམ་ས་ལར་ཆེད་དུ་ཕེབས་ཏེ། བོད་མིའི་རང་དབང་འཐབ་རྩོད་དང་ཆོས་རིག་སྐད་ཡིག་སྲུང་སྐྱོབ། བཙན་བྱོལ་བོད་མི་གི་དམངས་གཙོ་དང་ཤེས་ཡོན་སྤྱི་ཚོགས་ཀྱི་སྒྲོམ་གཞི་བཅས་ལ་རྒྱུས་ལོན་ཤེས་རྟོགས་དང། ལྷག་པར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སོགས་ལ་མཇལ་འཕྲད་གྲུབ་པ་དང་ཆབས་ཅིག། ཕྱི་ཟླ་བཅུ་བ་གི་ཚེས་པ་དྲུག་ཉིན་གི་ཕྱི་དྲོ་ཕྱི་དྲོར་ལྷག་པ་ཚེ་རིང་ཚོགས་ཁང་དུ་གསར་འགོད་ལྷན་ཚོགས་ཟིག་གནང་སྐབས། བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་ཁོར་ཡུག་གཏོར་བཤིག་ཚབས་ཆེན་གཏོང་བཞིན་པ་གི་ཐད་ཡུ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་སྲིད་ཇུས་ཟིག་འཛིན་ཆེད།

བྱ་དགོས་པ་ཟིག་དང་ཡོ་རོབ་མཐུན་ཚོགས་ཀྱིས་མཉམ་རུབ་ཀྱི་ངོས་འཛིན་སྲིད་ཇུས་ཟིག་འཛིན་ཆེད། ང་ཚོ་ཕྱིར་ལོག་གིས་འབད་བརྩོན་བྱེད་གལ་ཆེན་པོ་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་གཞན་ཡང་ཨའོ་སི་ཁྲི་རི་ཡ་གི་གྲོས་ཚོགས་འཐུས་མི Yannick Shetty ལགས་ནས་ཀྱང། ཁོང་ཚོའི་ལུང་པ་གི་ནང་བོད་དོན་དཀའ་རྙོག་གི་བརྒྱུད་རིམ་དང་བོད་ནང་གི་གནས་ཚུལ་ངོ་མ་ཤེས་མཁན་ཧ་ཅང་ཉུང་ཉུང་ཡིན་པས།

བོད་ཀྱི་གནད་དོན་ནི་རྒྱ་ནག་ཉེན་ཚབས་ཆེན་པོ་ཡིན་པ་གི་དཔེར་མཚོན་མངོན་གསལ་དོད་པོ་ཟིག་ཡིན་པས། ཡུ་རོབ་ཀྱི་སྲིད་དོན་གི་ནང་བོད་དོན་གྲོས་བསྡུར་ཤུགས་ཆེ་འགྲོ་དགོས་ངེས་ཅན་ཟིག་ཆགས་ཡོད་པ་གི་ཁར། ཆབ་སྲིད་ཚོགས་པ་སུ་ཡིན་ལ་མ་ལྟོས་བར་ང་ཚོའི་ཕྱག་རོགས་ཕལ་ཆེར་བས་གོང་ས་མཆོག་དང་བོད་ཙམ་ཤེས་གི་ཡོད་ནའང། བོད་ཀྱི་དཀའ་རྙོག་དང་བོད་ནང་གི་གནས་སྟངས་ངོ་མ་ཤེས་མཁན་ཧ་ཅང་ཉུང་བར་བརྟེན། ཕྱག་རོགས་གྲོས་ཚོགས་འཐུས་མི་སོགས་ཀྱི་ནང་བོད་དོན་གོ་རྟོགས་སྤེལ་རྒྱུ་གལ་ཆེན་དུ་མཐོང་བའི་འགྲེལ་བརྗོད་གནང་སོང་ལ། ཡང Austria གི་གྲོས་ཚོགས་འཐུས་མི Dolores Bakos ལགས་ནས་མོ་རང་ལོ་ཆུང་བྱིས་པ་གི་གནས་སྐབས་སུ།

བོད་ཀྱི་རིག་གཞུང་དང་ཤེས་ཡོན་བོད་དོན་འཐབ་རྩོད་སོགས་མང་བོ་ཟིག་སློབ་སྦྱོང་རྒྱུས་ལོན་གྱི་ཆེད་དུ་ཡོང་བ་ཡིན་པས། ང་ཚོས་བོད་སྐོར་གྱི་ཤེས་བྱ་མང་བོ་ཟིག་ཤེས་རྟོགས་ཀྱིས་ཕྱིར་ལོག་བྱ་རྒྱུ་ཡིན་པ་དེ་ཧ་ཅང་རྩ་ཆེན་པོ་དང་སེམས་འགུལ་ཐེབས་པ་ཟིག་རེད་ཅེས་འགྲེལ་བརྗོད་གནང་སོང། འཇར་མན་དང་ཨོ་སི་ཀྲི་ཡ་གི་གྲོས་ཚོགས་འཐུས་མི་དྲུག་པོས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་དང་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་བཅས་ལའང་མཇལ་འཕྲད་གནང་བ་གི་ཁར། གཞུང་འབྲེལ་དང་གཞུང་འབྲེལ་མིན་པ་གི་ཚོགས་སྡེ་དང་ཤེས་ཡོན་སྡེ་ཁག་ཁག་ལའང་གཟིགས་ཞིབ་གནང་ཡོད་པ་རེད། སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་ལགས་ནས། བོད་ནང་ད་ལྟའི་ཆར་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་ཛ་དྲག་ཡིན་པ་དང། ལྷག་པར་བོད་ནང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་གནས་ཐུབ་མིན་གྱི་མཚམས་ལ་སླེབས་ཡོད་པ་གི་སྐོར་དང། ཡུ་རོབ་མཐུན་ཚོགས་ནས་བོད་དོན་གྱི་ཐོག་གི་གྲོས་ཆོད་ཐེངས་ཁ་ཤས་བཞག་ཡོད་པ་ལྟར། སོ་སོའི་རྒྱལ་ཁབ་ཀྱི་གྲོས་ཚོགས་སུ་བོད་དོན་གྱི་སྐོར་གླེང་སློང་གང་མང་ཡོང་ཐབས་དང། རྒྱལ་ཁབ་ཀྱི་ཕྱི་སྲིད་ཀྱི་ཐོག་བོད་ཀྱི་གནས་སྟངས་སླེབས་ཐུབ་དགོས་པ། རྒྱ་ནག་དང་མཉམ་དུ་འབྲེལ་བ་གནང་དུས་བོད་ཀྱི་གནད་དོན་གྱི་སྐོར་གླེང་སློང་གནང་ཐུབ་རྒྱུ་གལ་ཆེན་ཡིན་པ་སོགས་སྐུལ་མ་གནང་ཡོད་སྐད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཉེ་ཆར་རྒྱ་གར་འབྲས་ལྗོངས་ཤིང་འདམ་ཁུལ་དུ་ཆུ་ལོག་གི་གོད་ཆག་ཆེན་པོ་བྱུང་སར་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་རོགས་རམ་གནང་བཞིན་པ་རེད། ཟླ་བ་འདི་ཡི་ཚེས་དྲུག་ཉིན་འབྲས་ལྗོངས་ཤིང་འདམ་ཁུལ་དུ་ཆུ་ལོག་གི་གོད་ཆག་བྱུང་སའི་ས་གནས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ས་གནས་གསར་འགོད་པ་པ་སངས་ཚེ་རིང་ལགས་ཆེད་བསྐྱོད་ཀྱིས་ས་གནས་ཡུལ་མིའི་གནས་སྟངས་དང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ཡུལ་མི་རྣམས་ལ་རོགས་རམ་བྱེད་བཞིན་པའི་སྐོར་རྒྱུས་ལོན་གནང་ཡོད་པ་ལྟར་པ་སངས་ཚེ་རིང་ལགས་ནས་ཐོག་མར་ས་གནས་ཀྱི་ཆུ་ལོག་བྱུང་སའི་ཆགས་དབྱིབས་དང་ཡུལ་མིར་གནོད་འཚེ་ཐེབས་པའི་སྐོར་གསུངས་བྱུང། ད་ལྟ་ང་ཡོད་ས་འདི་ཤིང་འདམ་ལབ་ཡས་ས་གནས་འདི་ཆགས་ཀྱི་འདུག་འོ་དེ་ད་ད་ལྟ་གནོད་འཚེ་ཆུ་ལོག་དེ་རྒྱུག་ཡས་ཀྱི་དུས་ཚོད་དེ་ད་ལྟ་ཏ་རིག་གསུམ་གྱི་ཟླ་བ་འདིའི་ཏ་རིག་གསུམ་གྱི་མཚན་མོ་ཨ་ནི་གློ་བུར་དུ་ད་ལྟ་ལྷོ་ནག་ལབ་ཡས་ད་ལྟ་འབྲས་ལྗོངས་ཀྱི་བྱང་ཕྱོགས་སུ་ཆགས་པའི་ཀྱི་ད་ལྟ་འབྲོག་པའི་ས་ཁུལ་ཅིག་རེད་ཤག་ལྷོ་ནག་འོ་དེའི་ཀྱི་ཁུལ་དེ་ལ། ཀྱི་མཚོ་ཆེན་པོ་ཅིག་ཡོད་ས་རེད་འདི་ལ་མི་གཡོ་ཡོན་ཟེར་བ་ལ་ད་གངས་རི་མང་པོ་ཅིག་ཡོད་དུས་ད་ད་ལྟ་གླེ་ཤར་ལབ་ཀྱི་རེད་པ་འཁྱགས་རོམ་དེ་མར་བཞུར་ནས་ཨ་ནེ་དང་པོ་དེ་མཚོ་དེ་ཡར་རྦད་གང་ནས་ཨ་ནེ་མཚོ་ལུད་ནས་ད་དེ་གནས་སྟངས་དེ་དེ་འདྲའི་འདྲ་བོ་ཅིག་ཆགས་ཡོད་ས་རེད་ཨ་ནེ་མཚོ་ལུད་ནས་མཚོ་ལུད་ནས་ད་དེ་གི་གཤམ་འོག་ལ་ད་ད་ཆུ་མཛོད་ཅུང་ཐང་ལ་ཡོད་ས་རེད་དེ་ལ་ཆུ་མཛོད་ཆེན་པོ་ཞིག་འདུག་ད་དེ་ལ་ད་ད་ཆུ་མཛོད་དེ། རྦད་དེ་ཆུ་གང་ནས་ད་ཆུ་རྦད་དེ་ལུད་འདི་མ་ཟད་ད་ལྟ་ཆུ་མཛོད་འདི་གི་སྒང་གི་ཆེ་གེ་རྩིག་པ་དེ་ཚོ་ཡང་གས་བྱས། ཨ་ནི་གློ་བུར་དུ་ད་ཆུ་ཆུ་ལོག་ཤུགས་ཆེན་པོ་དེ་འདྲ་བྱས་ད་རིང་ད་ལོ་མང་པོའི་རྗེས་ལ་འབྲས་ལྗོངས་མངའ་སྡེའི་ནང་ལ་བྱུང་ནས་ད་མི་རྒྱུ་གཉིས་ལ་གོད་ཆག་ཤུགས་ཆེན་པོ་ཞེ་པོ་ཅིག་ཐེབས་ཡོད་རེད།
ཡང་པ་སངས་ཚེ་རིང་ལགས་ནས་མུ་མཐུད་དུ་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་རོགས་རམ་གནང་བཞིན་པའི་སྐོར་གསུངས་བྱུང། ད་ཁ་སང་ནས་ང་རང་ཚོའི་ཁུལ་གྱི་ས་གནས་གཞོན་ནུ་ལྷན་ཚོགས་ཀྱིས་སྣེ་ཁྲིད་པའི་ཐོག་ནས་ད་ལྟ་ཁོ་རང་ཚོའི་དེ་ད་མངའ་སྡེ་གཞུང་དམངས་གཉིས་ལ་ད་གདུང་སེམས་མཉམ་སྐྱེད་མཚོན་ཡས་ཆེད་དུ་ཨ་ནི་བོད་མི་ཡོངས་ཀྱི་ཚབ་ཞུས་ནས་ད་ཁོ་རང་ཚོ་ལ་ཨ་ནི་ཛ་དྲག་མྱུར་སྐྱོབ་ཀྱི། ཞབས་ཞུ་གི་ལས་འགུལ་དེ་ད་ལྟ་འགྲོ་གྲབས་འགྲོ་བཞིན་པ་རེད་ཤག། ད་ལྟ་འབྲས་ལྗོངས་མངའ་སྡེ་གཞུང་གིས་མྱུར་སྐྱོབ་ལས་དོན་སྤེལ་བཞིན་ཡོད་ཀྱང་ཁང་པའི་འོག་བེམ་པོ་རུལ་བའི་དྲི་མ་ཡང་ཁྱབ་ཀྱི་ཡོད་པ་བརྗོད་བྱུང་ལ་དེ་བཞིན་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ས་གནས་སུ་རོགས་སྐྱོར་གནང་བཞིན་པ་དེ་ད་ལྟ་ཁ་ཕྱོགས་གཙོ་བོ་དེ་ཁང་པ་རྡིབ་པའི་འོག་གི་ཅ་ལག་ལེན་པ་དང་ཁོར་ཡུག་གཙང་བཟོ་སོགས་ཀྱི་ཐད་ལས་དོན་སྤེལ་བཞིན་ཡོད་འདུག། ད་ལྟ་ཨི་རན་གྱི་བཙོན་དུ་ཡོད་པའི་ཐོབ་ཐང་བརྩོན་ལེན་པ་ལྕམ་ནར་གེ་སི་མོ་ཧ་མད་དེ་ལགས་སུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཀྱི་བྱ་དགའ་ཐོབ་ཡོད་པ་རེད། ཟླ་བ་འདིའི་ཚེས་དྲུག་ཉིན་ནོ་སྦེལ་ཞི་བདེའི་གཟེངས་རྟགས་དཔྱད་འདེམས་ཚོགས་ཆུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནོ་སྦེལ་ཞི་བདེའི་གཟེངས་རྟགས་བྱ་དགའ་དེ་ད་ལྟ་ཨི་རན་གྱི་བཙོན་དུ་ལོ་བཅུ་གཉིས་ཀྱི་ཁྲིམས་ཆད་འཁུར་བཞིན་པའི་བུད་མེད་ཐོབ་ཐང་བརྩོན་ལེན་པ་དང་གསར་འགོད་པ་ལྕམ་ནར་གེ་སི་མོ་ཧ་མད་དེ་ལགས་སུ་ཕུལ་ཡོད་པ་གསལ་བསྒྲགས་གནང་ཡོད།

ཁོང་གིས་བློ་སྟོབས་ཆེན་པོས་འཐབ་རྩོད་གནང་བར་མི་སྒེར་གྱི་བློས་གཏོང་ཡང་ཆེན་པོ་གནང་ཡོད་པ་རེད་ཅེས་ཨི་རན་གཞུང་གིས་སྔ་རྗེས་སུ་ཐེངས་བཅུ་གསུམ་ལ་མོ་ཧ་མད་དེ་ལགས་འཛིན་བཟུང་དང་ཐེངས་ལྔ་ལ་ནག་ཉེས་བཙུགས་ཏེ་མི་ལོ་སུམ་ཅུ་སོ་གཅིག་རིང་བཙོན་འཇུག་ཐེབས་མྱོང་ཡོད་པ་དང་ལྕག་ཚན་གཞུ་རྡུང་ཐེངས་བརྒྱ་ར་ལྔ་བཅུ་ང་བཞི་མྱངས་ཡོད་པ་སོགས་འགྲེལ་བརྗོད་གནང་ནས་ད་ལྟ་དགུང་ལོ་ལྔ་བཅུ་ང་གཅིག་ཡིན་པའི་ལྕམ་ནར་གེ་སི་མོ་ཧ་མད་དེ་ལགས་ནས་འདས་པའི་ལོ་སུམ་ཅུ་ལྷག་གི་རིང་ཨི་རན་ནང་གི་བུད་མེད་ཚོའི་ཐོབ་ཐང་གཙོ་བྱས་པའི་འགྲོ་བ་མིའི་ཐོབ་ཐང་དང་སྲོག་ཐོག་ཉེས་ཆད་མེད་པར་བཟོ་ཐབས་ཆེད་འཐབ་རྩོད་གནང་བར་བསྔགས་བརྗོད་གནང་ཡོད། དེ་བཞིན་གོང་ཞུས་བུད་མེད་དང་ཚེ་སྲོག་རང་དབང་ཞེས་པ་དེ་ནི་ཨི་རན་ནང་བུད་མེད་ཚོའི་རང་དབང་བརྩོན་ལེན་གྱི་ངོ་རྒོལ་ལས་འགུལ་སྐབས་ཀྱི་བརྗོད་ཚིག་གཙོ་བོ་དེ་ཡིན་པ་རེད། གནས་ཚུལ་ནང་བརྗོད་ན་ལྕམ་མོ་ཧ་མད་དེ་ལགས་ད་ལྟ་ཨི་རན་གྱི་རྒྱལ་ས་ཐེ་ཧ་རན་གྱི་ཨི་ཝིན་བཙོན་ཁང་དུ་ལོ་བཅུ་གཉིས་ཀྱི་བཙོན་འཇུག་ཁྲིམས་ཆད་འཁུར་བཞིན་པ་དང། ཁོང་གིས་འདས་པའི་མི་ཚེའི་ནང་ཐེངས་བཅུ་ཕྲག་ཁ་ཤས་ལ་འཛིན་བཟུང་བྱས་མྱོང་ཞིང་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་བཟུང་ཁོང་གོང་ཞུས་བཙོན་ཁང་དེར་ཐེངས་གསུམ་འཇུག་མྱོང་ཡོད་པ་དང་ཁོང་ལོ་བཅོ་ལྔའི་རིང་ཁྱོ་ག་དང་ཐུག་འཕྲད་བྱས་མེད་པ་དང་ལོ་བདུན་རིང་ཁོང་གི་བུ་ཕྲུག་དང་ཐུག་འཕྲད་བྱས་མེད་འདུག། ཁོང་ནི་བཙོན་དུ་ནོ་སྦེལ་གཟེངས་རྟགས་ཐོབ་པའི་མི་སྣ་ལྔ་བ་དེ་དང་ནོ་སྦེལ་ཞི་བདེའི་གཟེངས་རྟགས་བྱ་དགའ་བཙུགས་ནས་ལོ་བརྒྱ་ར་ཉི་ཤུ་རྩ་གཉིས་འཁོར་བའི་རིང་བུད་མེད་གཟེངས་རྟགས་ཐོབ་མཁན་ཨང་བཅུ་དགུ་བ་དེ་ཡིན་འདུག་ད་ལོ་ལྕམ་མོ་ཧ་མད་དེ་ལགས་སུ་ཨ་སྒོར་ས་ཡ་གཅིག་ཡས་མས་ཀྱི་གཟེངས་རྟགས་མ་དངུལ་ཐོབ་ཡོད་ལ་གཟེངས་རྟགས་མཛད་སྒོ་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་ནོར་ཝེ་གྱི་རྒྱལ་ས་ཨོ་སི་ལོ་ནས་འཚོགས་རྒྱུ་རེད། དེ་སྔོན་ལྕམ་མོ་ཧ་མད་དེ་ནས་ནིའུ་ཡོག་དུས་བབ་ལ་ཁོང་བཙོན་འཇུག་ཏུ་ཚུད་ཀྱང་ཁོང་གིས་ནམ་ཡང་དམངས་གཙོ་དང་འདྲ་མཉམ་གྱི་ཐོབ་ཐང་བརྩོན་ལེན་ཆེད་འཐབ་རྩོད་གནང་རྒྱུ་ཡིན་པ་གསུངས་འདུག་དེ་བཞིན་ལྕམ་མོ་ཧ་མད་དེ་ལགས་ཀྱི་བཟའ་ཟླ་ནས་ཕ་རི་སི་གི་རང་ཁྱིམ་དུ་བརྙན་འཕྲིན་བརྒྱུད་གནས་ཚུལ་ཤེས་རྟོགས་རྗེས་སུ་དགའ་བསུའི་ཐལ་མོ་བརྡབ་ཞོར་ནོ་སྦེལ་གཟེངས་རྟགས་འདི་ནི་ནར་གེ་སིའི་འགྲོ་བ་མིའི་ཐོབ་ཐང་བརྩོན་ལེན་གྱི་བློ་སྟོབས་ལ་སྐུལ་མ་གནང་བ་ཙམ་མ་ཟད་བུད་མེད་ཚེ་སྲོག་རང་དབང་གི་ལས་འགུལ་སྤེལ་མཁན་ཚོར་གཟེངས་རྟགས་འདི་ཕུལ་བ་ཡིན་པ་གསུངས་འདུག། ལྕམ་ནར་གྷི་སི་མོ་ཧ་མད་དི་ལགས་ནི་དེ་སྔོན་གསར་འགོད་པ་ཞིག་དང་ཨི་རན་ནང་བཙུགས་པའི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ལྟེ་གནས་ཁང་ཞེས་པ་དེའི་འགན་འཛིན་གཞོན་པ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེར་ཕྱི་ལོ་ཉིས་སྟོང་གསུམ་ལོར་ནོ་སྦེལ་ཞི་བདེའི་རྟགས་མ་ཐོབ་མཁན་ལྕམ་ཤི་རིན་ཨེ་བྷ་དི་ལགས་ནས་སྣེ་ཁྲིད་གནང་གི་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རིང་མིན་འོས་བསྡུའི་ལམ་ནས་གསར་འདེམས་བྱེད་རྒྱུ་ཡིན་པ་དང་འགྲོ་བ་མིའི་ཐོབ་ཐང་ཚོགས་པས་རྒྱལ་ཁབ་སོ་སོར་རྒྱ་ནག་མུ་མཐུད་གསར་དུ་འོས་འདེམས་བྱེད་རྒྱུར་བཀག་འགོག་དགོས་པའི་འབོད་སྐུལ་བྱེད་བཞིན་པ་རེད། གཟའ་འཁོར་རྗེས་མའི་ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་རྒྱལ་ཁབ་བརྒྱ་ར་དགུ་བཅུ་གོ་གསུམ་གྱི་འཐུས་མི་ལས་གྲུབ་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུ་དེ་འཚོགས་རྒྱུ་ཡིན་པ་དང་འོས་བསྡུའི་ལམ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་གསར་འདེམས་བྱ་རྒྱུ་ཡིན་པ་དང་ད་ལྟ་ཚོགས་མིའི་ཁོངས་སུ་ཡོད་པའི་རྒྱ་ནག་གི་ལས་ཡུན་དུས་ཚོད་རྫོགས་གི་ཡོད་ན་ཡང་མུ་མཐུད་དུ་ཚོགས་མིའི་ཁོངས་སུ་ཡོང་ཐུབ་པའི་འཆར་གཞི་འཐེན་གི་ཡོད་པ་རེད། གནས་ཚུལ་ཐོན་པའི་ནང་འོས་བསྡུ་དེའི་ནང་གསར་འདེམས་རྐུབ་སྟེགས་བཅོ་ལྔ་ཡོད་པའི་ཁྲོད་ནས་ཨེ་ཤེ་ཡའི་རྐུབ་སྟེགས་བཞི་རྒྱལ་ཁབ་བཞི་འཛུལ་ཞུགས་བྱེད་རྒྱུ་ཡིན་པའི་ཁྲོད་རྒྱ་ནག་ཕལ་ཆེར་འགྲན་བསྡུར་གང་ཡང་མེད་པའི་ཐོག་ནས་གསར་དུ་འོས་འདེམས་བྱེད་རྒྱུ་ཡིན་པར་ཚོད་དཔོག་བྱེད་ཀྱི་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་དུ་འབྲེལ་ཡོད་ཞིབ་འཇུག་ལས་དེང་སྐབས་འཛམ་གླིང་ཡུལ་གྲུ་ཁག་ཏུ་ཕོ་མོའི་བར་གྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་པའི་སྐོར་གནས་ཚུལ་ཐོན་ཡོད་པ་དང་འབྲེལ་ནས་རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྒྲིགས་ཞུ་བར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་རྡོ་རྗེ་མཚོ་ཡིན། སྤྱིར་འཛམ་གླིང་སྟེང་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དང་རྒྱལ་ཚོགས་གི་མི་འབོར་སྐོར་གྱི་ཞིབ་འཇུག་གཞིར་བཟུང་ན་གཅིག་དགུ་ལྔ་བཅུ་ཐམ་པ་ལོར་མིའི་ཚེ་ཚད་དེ་ལོ་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང་ཉིས་སྟོང་ཉེར་གསུམ་ལོར་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་ཅུ་དོན་གསུམ་ཚེག་བཞི་ཡིན་པ་རེད། མིའི་ཚེ་ཚད་ཆ་སྙོམས་བྱས་ན་བུད་མེད་ཚོ་ནི་སྐྱེས་པ་ཚོ་ལས་ཚེ་ཐག་རིང་བ་དེ་ནི་ལོ་མང་སྔོན་ནས་ཤེས་རྟོགས་བྱུང་ཡོད་པ་ཞིག་རེད། ཞུས་ནས་ཨ་རིའི་ནིའུ་ཡོག་གྲོང་ཁྱེར་ནང་སྨན་བཅོས་ཀྱི་ཕྱག་ལས་གནང་བཞིན་པའི་སྨན་པ་དཀོན་མཆོག་ཚེ་བརྟན་ལགས་ལ་འབྲེལ་ཡོད་གནས་ཚུལ་ཁག་ཅིག་གི་ཐོག་བཅར་འདྲི་ཞུ་གི་ཡོད། སྨན་པ་ཁོང་གིས་སྔོན་མ་བོད་ནང་བོད་ཀྱི་གསོ་རིག་ཐོག་གཙུག་ལག་རབ་འབྱམས་པའི་ལག་ཁྱེར་བླངས་ཡོད་པ་དང་ཕྱིས་སུ་ཨ་མི་རི་ཀའི་ནང་ཚན་རིག་དང་སྐམ་ཁབ་ཀྱི་གསོ་རིག་བཅས་ཀྱི་ཐད་སོ་སོར་མཱ་སི་ཊར་ཏེ་གཙུག་ལག་རབ་འབྱམས་པའི་ལག་ཁྱེར་བླངས་ཡོད་པ་རེད།

དེ་དག་གོ་དེ་དག་རྒྱུ་མཚན་འདྲ་བོ་གཅིག་རེད་དེ་རྒྱུ་མཚན་གཉིས་ལ་ཁེལ་གྱིས་ན་སྤྱིར་བཏང་གི་ཚུལ་ན་སྐྱེས་པ་དང་སྐྱེས་མ་གི་ཚུལ་ན་གཟུགས་པོ་གི་འབྱུང་བ་གི་ཁམས་བ་གཟུགས་པོ་གི་ཁམས་གི་ལ་ཁེལ་སོང་ན་དེ་ལ་ཁྱད་པར་ཅིག་ཡོད་ལ་སྤྱིར་བཏང་གི་ཚུལ་ན་སྙིང་གི་ན་ཚ་ལ་སོགས་པ་བྱུང་གོང་ནས་མང་ཆེ་ཤོས་དེ་ཚུལ་ན་སྐྱེས་པ་དང་སྐྱེས་མ་ནང་གི་ཚུལ་ན་ད་སྐྱེས་པ་ཚུལ་ན་སྙིང་གི་ན་ཚ་ལ་སོགས་པ་ད་ཞིག་བྱུང་ནས་མང་ནི་རེད་དེ་རྒྱུ་མཚན་ཅི་རེད་ན་སྐྱེས་པ་གི་ཚུལ་ན་ལས་གཟུགས་པོ་ནང་གི་འབྱུང་བ་གི་ཁམས་དང་སྐྱེས་མ་གི་གཟུགས་པོ་ནང་གི་འབྱུང་བ་གི་ཁམས་ཀྱི་ཚུལ་ན་ཁྱད་པར་དེ་ཡིན་ད་དེང་སང་ཚུལ་ན་འདི། སྐྱེས་པ་དང་སྐྱེས་མ་གི་པོ་གི་ཁམས་དུ་མ་བཅུག་ནོ་ད་གི་ད་ན་ད་ཆུང་གོ་ཟིག་དེ་ག་བྱེད་གོ་གི་ཡ། སྐྱེས་པ་དང་སྐྱེས་མ་གི་སྐད་རྒྱུད་དུ་མ་བཅུག་ནོ་ད་སྐྱེས་པ་གི་སྐད་རྒྱུད་དུ་མ་མཆིས་ན་ཆུ་ན་སྙིང་ར་ཁྲག་ར་དི་གི་ན་ཚ་དི་མང་པོ་བྱུང་བ་དང་སྐྱེས་མ་གི་སྐད་རྒྱུད་དུ་གོ་ད་ཆུ་ན་ག་ཡ་ན་སྙིང་དང་ཁྲག་གི་ན་ཚ་དི་གི་ཡང་དེ་མགྱོགས་ཀ་ཆུ་ན་ད་ཉུང་ཉུང་བྱུང་བ་དི་གོ་ད་ཆུ་ན་ཡང་གི་གི་རྒྱུ་མཚན་གཅིག་རེད་དེ་ད་གི་ད་ཆུ་ན་ད་སྐྱེས་མ་དི་གཟུགས་གི་ཚེ་ཐག་ད་ཆུ་ན་སྐྱེས་པ་དེ་རང་གི་ད་དི་ག་བྱེད་གོ་མོ།

བྱེད་ཚད་ཞན་པ་ཞིག་རེད། ཉེ་སྔོན་གསར་འགྱུར་རྒྱུད་ལམ་དུ་ཐོན་པའི་གནས་ཚུལ་ནང་དེང་སྐབས་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་འགྲོ་བཞིན་ཡོད་པའི་གནས་སྟངས་སྐོར་འབྲེལ་ཡོད་ཞིབ་འཇུག་ལས་རྒྱུས་ལོན་བྱུང་ཡོད་སྐོར་འདོན་སྤེལ་བྱས་ཡོད་པ་དང། ཨ་རིའི་རྒྱལ་ཡོངས་རླུང་འཕྲིན་ཁང་སྟེ་ཨེན་ཕི་ཨར་གྱིས་གནས་ཚུལ་སྤེལ་བར་གཞིར་བཟུང་ན། འཛམ་གླིང་འཛམ་གླིང་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་འདྲ་མཉམ་གྱི་ཐོབ་ཐང་གནས་སྟངས་ཇེ་དྲག་ཏུ་ཕྱིན་པའི་དུས་མཚུངས་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཡང་ཇེ་ཆུང་དུ་འགྲོ་བཞིན་ཡོད་སྐོར་འགྲེལ་བརྗོད་བྱས་འདུག་འདས་པའི་ལོ་ངོ་བཅུ་ཕྲག་འགའི་རིང་འཛམ་གླིང་རྒྱལ་ཁབ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་དེ་ཇེ་ཆུང་དུ་འགྲོ་བཞིན་ཡོད་སྐོར་འབྲེལ་ཡོད་ཞིབ་འཇུག་སྙན་ཐོའི་རིགས་ཐོན་ཡོད་པ་དང་ཉེ་ཆར་འཇར་མན་གྱི DW གསར་ལས་ཁང་གིས་རྒྱལ་ཁབ་དེའི་དབུས་མི་འབོར་ཞིབ་འཇུག་ཁང་གི་གནས་ཚུལ་ལུང་འདྲེན་བྱས་པར་གཞིགས་ན། ཡོ་རོབ་ཀྱི་རྒྱལ་ཁབ་བདུན་གྱི་ས་ཁུལ་ཉིས་བརྒྱ་ར་ཉི་ཤུ་རྩ་བརྒྱད་ནང་གི་མིའི་འཆི་སྐྱོན་གྱི་རྒྱུ་རྐྱེན་ཐད་ཞིབ་ཕྲའི་ཐོག་ནས་ཞིབ་འཇུག་བྱས་པའི་མཇུག་འབྲས་ལས་དུས་རབས་སྔོན་མའི་ལོ་རབས་དགུ་བཅུའི་ནང་རྒྱལ་ཁབ་དེ་རྣམས་ཀྱི་ས་ཁུལ་དེ་དག་ཏུ་སྐྱེས་པ་ཚོའི་སྔོན་དཔག་ཚེ་ཚད་དེ་སྐྱེས་མ་ཚོ་ལས་ལོ་བདུན་གྱིས་ཐུང་བ་ཡོད་ཀྱང་འདས་པའི་ལོ་ངོ་བཅུ་ལྷག་གི་རིང་སྔོན་དཔག་ཚེ་ཚད་གནས་སྟངས་ལ་གཞིགས་ན། ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་དེ་ལོ་ལྔ་ར་ཕྱེད་ཀ་ཙམ་ཡིན་པ་དང་དེ་ནི་ལོ་རབས་དགུ་བཅུའི་དུས་སྐབས་དང་བསྡུར་ན་ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་པ་མངོན་འདུག་ཞིབ་འཇུག་མི་སྣས་གསལ་སྟོན་བྱས་པར། འབྱོར་ཕྱུག་ལྡན་པའི་གྲོང་ཁྱེར་ཁག་ནང་ལས་གནས་ཀྱི་གོ་སྐབས་ལེགས་པོ་ཡོད་པ་དང་འཕྲོད་བསྟེན་དང་འཚོ་གནས་ཀྱི་ཚད་གཞི་མཐོ་བའི་དབང་གིས་གྲོང་ཁྱེར་ཁག་ཏུ་མི་ཤི་གྲངས་ཉུང་བ་དང

ཐ་མག་གི་གནོད་འཚེའི་ཐད་དོ་སྣང་གིས་ཐ་མག་འཐེན་མཁན་ཇེ་ཉུང་དུ་ཕྱིན་པའི་དབང་གིས་ཐ་མག་གི་གནོད་འཚེའི་འོག་འཆི་སྐྱོན་བྱུང་བའི་གྲངས་འབོར་ཇེ་ཉུང་དུ་འགྲོ་བཞིན་ཡོད་མོད། འོན་ཀྱང་སྐྱེས་མ་ཚོའི་ཁྲོད་དུ་ཐ་མག་འཐེན་མཁན་ཇེ་མང་དུ་ཕྱིན་པའི་དབང་གིས་འཆི་སྐྱོན་བྱུང་བའི་གྲངས་འབོར་མུ་མཐུད་ཇེ་མང་དུ་འགྲོ་བཞིན་ཡོད་འདུག། རྒྱུ་མཚན་ནི་དུས་རབས་སྔོན་མའི་ལོ་རབས་དྲུག་ཅུ་ཙམ་ནས་བཟུང་སྐྱེས་མ་ཚོའི་ཁྲོད་དུ་ཐ་མག་འཐེན་མཁན་ཇེ་མང་དུ་ཕྱིན་ཡོད་པ་དང་དེ་དང་དུས་མཚུངས་བུད་མེད་རྣམས་ལས་གནས་སྟེང་ལ་ཞུགས་མཁན་ཡང་ཇེ་མང་དུ་ཕྱིན་པའི་དབང་གིས་ལས་ཀའི་གནོན་ཤུགས་ཀྱི་རྐྱེན་གྱིས་འཕྲོད་བསྟེན་ལ་གནོད་པའི་ཉེན་ཁའི་ཚད་དེའང་ཕོ་མོ་གཉིས་བར་གྱི་ཧེ་བག་ཇེ་ཆུང་དུ་འགྲོ་བཞིན་ཡོད་པ་སོགས་ནི་དེང་སྐབས་ཕོ་མོ་གཉིས་བར་གྱི་ཚེ་ཐག་རིང་ཐུང་གི་བར་ཁྱད་ཇེ་ཆུང་དུ་འགྲོ་བཞིན་པའི་རྒྱུ་རྐྱེན་ཁག་ཡིན་སྐོར་ཞིབ་འཇུག་པས་འགྲེལ་བརྗོད་བྱས་ཡོད་པ་རེད། སྨན་པ་དཀོན་མཆོག་ཚེ་བརྟན་ལགས་ཀྱིས་དེང་སྐབས་ཕོ་མོ་གཉིས་བར་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་འགྲོ་དགོས་པའི་རྒྱུ་རྐྱེན་ཐད་གསུངས་དོན།
ཇེ་ཐུང་བར་འགྲོ་ནོ་གི་རྐྱེན་གཙོ་བོ་དེ་ཆི་རེད་ན་ད་བཟའ་བཏུང་གི་སྐོར་གཙོ་བོ་དེ་ཆི་རེད་ན་སྐྱེས་མ་ཙང་ན་དེ་གི་སྤྱིར་བཏང་གི་སྐྱེས་པ་ཙང་དུ་ན་ཆི་རེད་ན་མངར་རྫས་ཀྱི་རིགས་དུ་མ་ཟ་རྒྱུ་དགའ་གི་མངར་རྫས་ཀྱི་རིགས་དེ་མང་པོ་ཟས་དང་ན་ད་ཅིག་མངར་རྫས་ཀྱི་རིགས་འཐུང་ཡ་དང་ད་ཅིག་ཟ་མ་ཡོ་ག་དེ་འདྲ་མང་པོ་ཟས་དང་ན་ད་ཅི་ཡང་མྱང་ལ་སོགས་པ་ན་ཁྲག་ལ་སོགས་པ་དག་གཟུགས་པོ་ལ་བྱེད་ན་ད་ན་ཚ་མང་བ་ཟིག་བྱུང་གོ་ད་མངར་རྫས་ད་ཡང་ད་མཐོ་སོང་ན་ཡང་དེ་གི་བྱེད་ན་ད་བུད་མེད་མང་བ་ཟིག་ག་ནུ་མ་གི་སྐྲན་ལ་སོགས་པ་དང་ད་ནི་མངལ་གྱི་སྐྲན་ལ་སོགས་པ་ད་མང་པོ་བྱུང་བྱུང་ངོས་དེང་སང་བྱེད་ན་ད་ཤི་གོ་ནོ་གི་ཚད་དེ་མང་ང་ཟིག་ད་དེ་གི་རྒྱུ་མཚན་འདྲ་བོ་དེ་མོ་ཕྱོགས་མང་པོ་ཟིག་གི་ལ་ཀ་ནས་བྱེད་གོ་གི་ད་སྤྱིར་བཏང་གི་མངར་རྫས་དེ་གི་བྱེད་ན་གཟུགས་པོ་ལ་གནོད་གོ་ནི་ད་བརྒྱ་ཆ་བརྒྱ་ད་བྱེད་ན་ཚན་རིག་གི་ལ་ར་སྤྲོད་བཞུགས་གོ་སྤྱིར་བཏང་གི་ནད་ཐོག་ལག་ལེན་ལ་བཀལ་ན་ད་ར་སྤྲོད་བཞུགས་གོ། གཞན་ཡང་ཨ་མི་རི་ཀའི CDC སྟེ་ནད་ཡམས་སྔོན་འགོག་དང་སྟངས་འཛིན་ལྟེ་གནས་ཁང་གི་གནས་ཚད་གཞིར་བཟུང་ན་ཉིས་སྟོང་ཉི་ཤུ་ལོ་ནས་ཉིས་སྟོང་ཉེར་གཅིག་ལོ་བར་ཨ་རིའི་ནང་མིའི་སྔོན་དཔག་ཚེ་ཚད་མར་ཆག་ཡོད་པ་དང་བུད་མེད་ཀྱི་ཚེ་ཚད་ལོ་ཐིག་ལེ་ཚེག་བརྒྱད་ཀྱིས་ཇེ་ཐུང་དུ་ཕྱིན་ཡོད་པ་དང་སྐྱེས་པའི་ཚེ་ཚད་ལོ་གཅིག་མར་ཆག་ཡོད་པ་མ་ཟད་ཕོ་མོ་གཉིས་ཀྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་ལྔ་ཚེག་བདུན་ནས་ལྔ་ཚེག་དགུ་བར་འཕར་ཡོད་འདུག་ལ། ཨ་རིའི་ནང་ལོ་འདི་གཉིས་ལ་ཏོག་དབྱིབས་རིམས་ནད་ཀྱི་རྐྱེན་གྱིས་མིའི་འཆི་གྲངས་མང་བའི་དབང་གིས་ཚེ་ཚད་ཇེ་དམའ་རུ་ཕྱིན་པ་ཡིན་འདུག Worldometer ཞེས་པའི་དྲ་རྒྱས་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་འབོར་གནས་ཚད་གཞིར་བཞག་ཐོག་མིའི་ཚེ་ཚད་སྔོན་དཔག་གི་གྲངས་ཐོ་བཏོན་པ་ལྟར་ན། ཉིས་སྟོང་ཉེར་གསུམ་ལོ་འདིའི་ནང་དུ་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་ཅུ་དོན་གསུམ་ཚེག་བཞི་ཡིན་ཞིང། བུད་མེད་ཀྱི་ཚེ་ཚད་ལོ་ན་བདུན་ཅུ་དོན་དྲུག་དང་སྐྱེས་པའི་ཚེ་ཚད་བདུན་ཅུ་ཐམ་པ་ཚེག་བརྒྱད་རེད་འདུག་སྤྱིར་བཏང་འཛམ་གླིང་ཡོངས་ཀྱི་ཆ་ནས་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་མིའི་ཚེ་ཚད་དེ་ལོ་ན་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང།